རྒྱ་ནག་གཞུང་གིས་བོད་པའི་ཞིང་འབྲོག་ས་ཁུལ་ཁག་ནས་བོད་པ་འབུམ་ལྔ་ལྷག་ཙམ་ཞིག་ཤིང་ཅང་ལྟ་བུའི་བཙན་ཤེད་ཀྱིས་ངལ་རྩོལ་ལས་གྲྭར་བསྡུ་སྐོང་བྱས་ཡོད་པའི་གནས་ཚུལ་ཐོན་ཡོད་འདུག་དེ་ཡང། ཨ་རིའི Jamestown ཐེབས་རྩ་ཁང་གིས་བཏོན་པའི་སྙན་ཐོ་ལ་གཞིགས་ན། ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ལོ་སྟོད་ནས་བཟུང་ཟླ་བ་བདུན་རིང་བོད་པའི་ཞིང་འབྲོག་འབུམ་ལྔ་ལྷག་ཙམ་ཞིག་ངལ་རྩོལ་ལས་གྲྭ་ཁག་གི་ནང་སྦྱོང་བརྡར་སྤྲད་ཡོད་འདུག། ལས་གཞི་དེ་ནི་སྲིད་འཛིན་ཞི་ཅིན་ཕིང་གིས་དབུལ་ཕོངས་ཀྱི་དཀའ་སྡུག་སེལ་ཐབས་བྱེད་པ་དང་ཐད་ཀར་འབྲེལ་བ་ཡོད་ཚུལ་བསྒྲགས་ཡོད་ཀྱང Jamestown ཐེབས་རྩ་ཁང་གི་ཉམས་ཞིབ་པ་ཚོས་ལས་གཞི་དེའི་འོག་བོད་པའི་རིག་གཞུང་དང་གོམས་སྲོལ་བརླག་གཏོར་རྒྱུའི་ཉེན་ཡོད་པར་ཉེན་བརྡ་བཏང་ཡོད་འདུག་ལ། ལས་གཞི་དེའི་བརྒྱུད་བོད་མི་རིགས་ཀྱི་ངོ་བོ་དང་བསམ་བློ་བསྒྱུར་ཐབས་ཀྱི་སྲིད་བྱུས་ཤིག་ཡིན་པར་འགྲེལ་བརྗོད་གནང་ཡོད་འདུག་སྙན་ཐོ་དེར་གཞིགས་ན། བཟོ་ཚོང་ཁང་ཁག་གིས་ལས་མི་གྲངས་ཚད་གཏན་འབེབས་བྱས་པ་ལྟར་བོད་པའི་ཞིང་འབྲོག་ལས་གྲྭར་བསྡུ་སྐོང་བྱེད་ཐུབ་ན། བྱ་དགའ་ཨོ་སྒོར་འབུམ་གཅིག་དང་ཉིས་སྟོང་ཙམ་སྤྲད་རྒྱུའི་གསལ་བསྒྲགས་བྱས་ཡོད་འདུག་དེ་མ་ཟད་བོད་པའི་ཞིང་འབྲོག་རྣམས་ལ་ཁོང་ཚོའི་ས་ཞིང་དང་རྩྭ་ཐང་སྒོ་ཕྱུགས་སོགས་རྒྱ་ནག་གི་བཟོ་ཚོང་ཁང་ལ་རྩིས་སྤྲོད་པར་སྐུལ་མ་བཏང་ཡོད་འདུག་སྙན་ཐོ་དེའི་རྩོམ་སྒྲིག་པ Adrian Zenz ལགས་ཀྱིས། པེ་ཅིང་གིས་གྲངས་ཉུང་མི་རིགས་ལ་བཅངས་པའི་སྲིད་ཇུས་དེ་དག་འོག་གྲངས་ཉུང་མི་རིགས་ཀྱི་སྐད་ཡིག་དང་རིག་གཞུང་ཆོས་ལུགས་སོགས་རྩ་མེད་འགྲོ་བའི་ཉེན་ཁ་འདུག་ཞེས་བཀོད་ཡོད་འདུག་ལས་གྲྭར་སྦྱོང་བརྡར་བྱས་བོད་མི་ཁྲི་ལྔ་ལྷག་ཙམ་ཞིག་བོད་པའི་ས་ཁུལ་ཁག་ཏུ་ཡོད་པའི་ལས་གྲྭ་ཁག་ཏུ་བཅུག་ཡོད་པ་དང། ཡང་བོད་མི་སུམ་སྟོང་ཙམ་ཞིག་རྒྱ་ནག་ས་ཁུལ་ཁག་ཏུ་ཡོད་པའི་བཟོ་གྲྭར་བཅུག་ཡོད་པ་སྙན་ཐོ་དེའི་ནང་བཀོད་ཡོད་པ་མ་ཟད་ལས་གྲྭ་དེ་རྣམས་དང་ཡུ་གུར་བ་རྣམས་ལ་དམིགས་པའི་ངལ་རྩོལ་བའི་ལས་གྲྭའི་བར་འདྲ་བའི་ཆ་མང་པོ་ཡོད་པ་བཀོད་ཡོད་འདུག་འོན་ཀྱང་ཕྱི་ལོ་ཉིས་སྟོང་བཅུ་བཞི་ནས་ཉིས་སྟོང་བཅུ་དགུ་བར་ཡུ་གུར་བ་ས་ཡ་གཅིག་ལྷག་བཟོ་གྲྭ་ཁག་ཏུ་བཙན་ཤེད་ཀྱིས་ལས་རྩོལ་བར་བསྡུ་སྐོང་བྱས་ཡོད་པ་དང་བསྡུར་ཚེ། ད་ཆ་རྒྱ་གཞུང་གིས་བོད་པ་ཞིང་འབྲོག་ངལ་རྩོལ་ལས་གྲྭར་བསྡུ་སྐོང་བྱེད་པའི་མི་གྲངས་ཉུང་ཉུང་ཡིན་པ་བཀོད་ཡོད་འདུག་འདི་ལོར་ཨོ་སྟྲེ་ལི་ཡ་དང་ཡུ་རོབ་མཉམ་འབྲེལ་ཨ་རི་གཞུང་བཅས་ཀྱིས་བོད་ནང་འགྲོ་བ་མིའི་ཐོབ་ཐང་རྩིས་མེད་བཏང་བར་རྒྱ་ནག་གཞུང་ལ་སྐྱོན་བརྗོད་བྱས་ཡོད་འདུག་ཕྱི་ལོ་ཉིས་སྟོང་བརྒྱད་ལོ་ནས་བཟུང་རྒྱ་ནག་གིས་བོད་ཀྱི་ས་ཁུལ་ཁག་ནང་ཕྱི་རྒྱལ་བའི་གསར་འགོད་པ་རྣམས་བཀག་སྡོམ་བྱས་པའི་རྐྱེན་ཉམས་ཞིབ་པ་དང་འགྲོ་བ་མིའི་ཐོབ་ཐང་ལས་འགུལ་བ་རྣམས་ལ་གནས་ཚུལ་བསྡུ་ལེན་དང་ཕྱོགས་སྒྲིག་བྱེད་པར་དཀའ་ངལ་ཆེན་པོ་འཕྲད་བཞིན་པ་རེད་འདུག་ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ།